ཕ་ཡུལ་གླེང་སྟེགས། ཕ་ཡུལ་གངས་ལྗོངས་ལ་ལྟ་བའི་གླེང་ཚན་ཞིག་ཡིན། ལས་རིམ་དེ་ནི་གཙོ་བོ་བོད་ནང་གི་བོད་མི་ཚོའི་གནས་སྟངས་སྐོར་གྲོས་གླེང་ཞུ་ས་ཞིག་ཡིན།
ང་ཚོས་ལས་རིམ་འདི་བརྒྱུད་ནས་བོད་ཀྱི་ནང་གི་གནས་སྟངས་ལ་དོ་སྣང་སྔར་ལས་ལྷག་པ་བྱེད་ཡོང་ཐབས་བྱེད་ཀྱི་ཡོད། ང་ལས་རིམ་འདི་གཙོ་སྐྱོང་ཞུ་མཁན་པ་སངས་སྐྱིད་དང། ང་པད་མ་རྡོ་རྗེ་ཡིན། ཉན་མཁན་རྣམ་པ་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དྲུག་ས་ག་ཟླ་བའི་ཚེས་ཉི་ཤུ་དགུ་དང། ཕྱི་ལོ་ཉིས་སྟོང་བཅུ་དགུ་ལོ་ཟླ་བ་བདུན་པའི་ཚེས་གཅིག་གཟའ་ཟླ་བའི་ཉིན་གྱི་ཕ་ཡུལ་གླེང་སྟེགས་ཀྱི་ལས་རིམ་ལ་གསན་པར་ཐུགས་རྗེ་ཆེ་ཞུ་གི་ཡིན། དེ་རིང་གི་ཕ་ཡུལ་གླེང་སྟེགས་ལས་རིམ་གྱི་ནང་རྒྱ་ནག་གཞུང་ནས་བོད་ནང་དུ་སྤེལ་བཞིན་པའི་ནག་སེལ་ངན་འཇོམས་ཟེར་བའི་ཆབ་སྲིད་ཀྱི་ལས་འགུལ་ནང་བོད་མི་མང་པོ་བཀག་ཉར་བྱས་པ་དང་བྱེད་བཞིན་པ་དང། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་ལས་འགུལ་འདི་མཚམས་འཇོག་དང་འཛིན་བཟུང་བཀག་ཉར་བྱས་པ་རྣམས་གློད་གྲོལ་གཏོང་དགོས་ཞེས་འབོད་སྐུལ་ཞུས་ཡོད་པ་སོགས་ཀྱི་སྐོར་ལ་བགྲོ་གླེང་ཞུ་ཡ་ཡིན། བགྲོ་གླེང་གི་ལས་རིམ་དེ་འགོ་མ་བརྩམས་པའི་སྔོན་ལ་བོད་དོན་དང་འབྲེལ་བའི་གསར་འགྱུར་ཁག་ཅིག་ཞུ་རྒྱུར་དེ་རིང་གི་གསར་འགྱུར་དང་པོ་དེ་ལ་བོད་ཀྱི་ས་ཁུལ་ཁག་ཏུ་རྒྱ་ནག་གཞུང་གི་བཀོད་སྒྲིག་ལྟར་རྒྱ་ནག་གི་དམར་ཤོག་ཚོགས་པ་བཙུགས་པའི་དུས་དྲན་སྲུང་བརྩི་བྱེད་བཞིན་པ་དང་གུང་ཁྲན་ཏང་སླེབས་ནས་སྡུག་བསྔལ་བདེ་སྐྱིད་དུ་གྱུར་སོགས་ཀྱི་འཁྲབ་སྟོན་སྣ་ཚོགས་ཤིག་གོ་སྒྲིག་བྱས་ནས་ས་ཆ་མང་པོ་ཞིག་ཏུ་འཁྲབ་སྟོན་བྱེད་བཞིན་པ་རེད། དེ་རིང་གཟའ་ཟླ་བའི་ཉིན་བོད་ལྗོངས་འཕྲིན་དྲ་སོགས་སུ་གནས་ཚུལ་བཀོད་པ་ལྟར་ན་བོད་རང་སྐྱོང་ལྗོངས་ཀྱི་ཉིང་ཁྲི་ས་ཁུལ་དུ། ཏང་ནི་ངའི་སེམས་གཏིང་དུ་ཡོད་ནམ་ཡང་ཏང་གི་རྗེས་སུ་འབྲངས་ཟེར་བའི་འཁྲབ་སྟོན་ཞིག་བྱེད་བཞིན་པ་དང་ནག་ཆུ་ས་ཁུལ་དུ་ཡང་འཁྲབ་སྟོན་རུ་ཁག་ཞིག་གནས་མང་པོ་ལ་བསྐྱོད་དེ། གུང་ཁྲན་ཏང་སླེབས་ནས་སྡུག་བསྔལ་ཚང་མ་བདེ་སྐྱིད་དུ་གྱུར་ཞེས་པའི་འཁྲབ་སྟོན་སྣ་ཚོགས་ཤིག་གོ་སྒྲིག་བྱས་ནས་མི་མང་པོ་ལ་འཁྲབ་སྟོན་དེ་ལ་ལྟ་རུ་འཇུག་བཞིན་པ་རེད། བདུན་པའི་ཚེས་གཅིག་གི་ཉིན་རྒྱ་ནག་གི་གསར་འགྱུར་བརྒྱུད་ལམ་དང་སྤྱི་ཚོགས་དྲ་རྒྱ་ཁག་ཏུ་རྒྱལ་ཁབ་ཧྲིལ་པོ་གཅིག་བདེ་སྐྱིད་དང་གཅིག་སྒྲིལ་ཡིན་པའི་རྣམ་པ་ཆེད་དུ་བསྟན་ནས་ཧོང་ཀོང་གི་མི་ས་ཡ་མང་པོ་ཞིག་གིས་དེ་རིང་བདུན་པའི་ཚེས་གཅིག་གི་ཉིན་འདི་ལ་ཡང་མང་གཙོ་དང་རང་དབང་གི་ཆེད་དུ་ངམ་སྟོན་ཁྲོམ་སྐོར་བྱེད་བཞིན་པ་ཁྱོན་ནས་མི་མཐོང་བ་བཟོས་ཡོད། ཧོང་ཀོང་ནང་ཡོད་པའི་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་དང་ཁྲིམས་རྩོད་པའི་གནས་སྟངས་ལ་དོ་སྣང་ཅན་གྱི་ཚོགས་པས་གོ་སྒྲིག་ཞུས་པའི་གསར་འགོད་ལྷན་ཚོགས་ཤིག་གི་ཐོག་ལ། རྒྱ་ནག་གཞུང་ནས་འཛིན་བཟུང་བཙོན་འཇུག་བྱས་པའི་འགྲོ་བ་མིའི་ཐོབ་ཐང་ཐད་ཀྱི་ཁྲིམས་རྩོད་པ་གྲགས་ཅན། Gao Zhisheng། གྱི་བཟའ་ཟླ Chou Han གྱིས་ཕྱི་ཟླ་བདུན་པའི་ཚེས་གཅིག་ཉིན་ཉི་ཧོང་བརྒྱུད་དེ་ཧོང་ཀོང་གི་བདག་དབང་རྒྱ་ནག་ལ་རྩིས་སྤྲོད་བྱས་པའི་ཉིན་མོ་རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་དེའི་ནང་དུ་མཉམ་ཞུགས་བྱེད་རྒྱུའི་སྐོར། ལས་འགུལ་གྱི་སྔ་ནུབ་ཏུ་གསར་འགོད་པ་ཚོ་ལ་གསལ་བསྒྲགས་བྱས་པ་དང་ཁོ་ནས་ཉི་ཧོང་བརྒྱུད་དེ་ཧོང་ཀོང་ནང་གསང་འཛུལ་བྱས་པའི་སྐོར་གསལ་བསྒྲགས་བྱས་ཡོད་པ་རེད། ཆུའུ་ཧན་གྱིས་ཉེ་ཆར་ཧོང་ཀོང་གི་ནང་དུ་མི་མང་ས་ཡ་གཉིས་ཙམ་ནས་ངོ་རྒོལ་གྱི་ལས་འགུལ་སྤེལ་ཏེ། རྒྱ་ནག་གཞུང་གི་དོ་དམ་འོག་ཏུ་ཡོད་པའི་ཧོང་ཀོང་གི་ས་གནས་གཞུང་ནས་ཉེས་ཅན་པ་རྒྱ་ནག་ལ་རྩིས་སྤྲོད་ཀྱི་ཁྲིམས་གཞི་གཏན་འབེབས་བྱེད་རྒྱུ་གཞི་རྒྱ་ཆེ་བའི་ངོ་རྒོལ་ཐེངས་ཁ་ཤས་བྱས་པ་དེ་ཚོས་ཁོང་ལ་སེམས་ཤུགས་འཕེལ་ཏེ་ཕྱི་ཟླ་བདུན་པའི་ཚེས་གཅིག་གི་ངོ་རྒོལ་ནང་མཉམ་ཞུགས་ཀྱི་ཆེད་དུ་ཉི་ཧོང་བརྒྱུད་དེ་གསང་བའི་ཧོང་ཀོང་ནང་ཕེབས་པ་ཡིན་ཞེས་དང། ཁོང་གིས་བཟའ་ཟླ་བཙོན་འཇུག་བྱས་པའི་རྗེས་སུ་ལོ་བཅུ་ལྷག་རྒྱ་ནག་གི་ནང་དུ་ཕྱིར་ལོག་དང་ནང་མི་ཚོ་དང་ཐུག་འཕྲད་བྱུང་མེད་པས་ཧོང་ཀོང་གི་ནང་འབྱོར་བ་དེ་ནི་རྒྱ་ནག་དང་ཐག་ཉེ་ཤོས་ཀྱི་ས་ཁུལ་ཞིག་ཏུ་སླེབས་པ་དེ་རིང་ཐེངས་དང་པོ་ཡིན་ལུགས་གསུངས་པ་དང། ཁོང་དང་བུ་མོ་རྒྱ་ནག་ནང་ནས་བྲོས་བྱོལ་གྱིས་ཨ་མི་རི་ཀའི་ནང་དུ་ཆབ་སྲིད་ཀྱི་སྐྱབས་བཅོལ་ཞུས་ཏེ་ཨ་རིའི་ནང་དུ་བཞུགས་མུས་ཡིན་ན་ཡང། རྒྱ་ནག་ནང་དུ་ཡོད་པའི་ཁོང་གི་ནང་མི་དང་བཙོན་ཁང་ནང་དུ་ཡོད་པའི་ཁོང་གི་བཟའ་ཟླ་ཐུག་འཕྲད་ཀྱི་རང་དབང་མེད་པ་སོགས་དཀའ་ངལ་ཁག་འགྲེལ་བརྗོད་གནང་སྟེ་ཧོང་ཀོང་གཞུང་ནས་ཉེས་ཅན་པ་རྒྱ་ནག་ལ་རྩིས་སྤྲོད་བྱེད་པའི་ཁྲིམས་གཞི་དེ་གཏན་འབེབས་བྱས་ཚེ། ཁོང་ལྟ་བུའི་རྒྱ་ནག་གཞུང་ནས་ཁྲིམས་འགལ་ཉེས་ཅན་པ་མིང་བཏགས་བྱས་པའི་མི་ཚང་མར་རྒྱ་ནག་གཞུང་ལ་རྩིས་སྤྲོད་ཀྱི་ཉེན་ཁ་ཞིག་འཕྲད་སྲིད་པས། རྒྱ་ནག་གཞུང་གི་ཁྲིམས་ལུགས་དེ་ལ་ཡིད་ཆེས་མི་རུང་བ་དང། རང་གི་ཉམས་མྱོང་གི་ཐོག་ནས་ཧོང་ཀོང་མི་མང་ལ་གསལ་བརྗོད་ཀྱི་ཆེད་དུ་ད་རེས་ཧོང་ཀོང་ནང་ཕེབས་པ་ཡིན་ལུགས་སོགས་འགྲེལ་བརྗོད་བྱས་ཡོད་པ་རེད།
ད་ནི་དེ་རིང་གི་ཕ་ཡུལ་གླེང་སྟེགས་ཀྱི་བགྲོ་གླེང་ལས་རིམ་དེ་འགོ་ཚུགས་རྒྱུ་ཡིན་དེ་རིང་གི་ཕ་ཡུལ་གླེང་སྟེགས་ཀྱི་ནང་དུ་རྒྱ་ནག་གཞུང་གིས་བོད་ནང་སྤེལ་བཞིན་པའི་ནག་སེལ་ངན་འཇོམས་ཟེར་བའི་ཆབ་སྲིད་ལས་འགུལ་གྱི་ནང་དུ་བོད་མི་མང་པོ་ཞིག་བཀག་སྐྱིལ་བྱས་དང་བྱེད་བཞིན་པ་དང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་ལས་འགུལ་དེ་མཚམས་འཇོག་དང་བཀག་སྐྱིལ་བྱས་པ་རྣམས་གློད་བཀྲོལ་གཏོང་དགོས་ཞེས་འབོད་སྐུལ་རྒྱབ་ཡོད་པའི་ཐད་ནས་བགྲོ་གླེང་ཞུ་རྒྱུ་ཡིན། དེ་རིང་གི་ཕ་ཡུལ་གླེང་སྟེགས་ལས་རིམ་གྱི་ནང་བཞུགས་སྒར་རྡ་རམ་ས་ལ་ནས་བོད་ཀྱི་འགྲོ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་པད་མ་རྒྱལ་ལགས་གདན་འདྲེན་ཞུས་ཡོད། པད་མ་རྒྱལ་ལགས་དེ་རིང་ང་རང་ཚོ་ཕ་ཡུལ་གླེང་སྟེགས་ནང་དུ་ཡང་བསྐྱར་ཕེབས་པ་ལ་ཐུགས་རྗེ་ཆེ་ཞུ་ནི་ཡིན། ཨོ་བཀའ་དྲིན་ཆེ་བཀའ་དྲིན་ཆེ། ལགས་སོ་པད་མ་རྒྱལ་ལགས་ད་ད་ལྟ་འདི་ད་རྒྱ་ནག་གི་གསར་འགྱུར་བརྒྱུད་ལམ་ཁག་གི་ནང་ན་ནག་སེལ་ཞན་འཇོམས་ར་ལབ་མཁན་འདུག་ནག་འཇོམས་ངན་སེལ་ར་ལབ་མཁན་འདུག་ཅིག་ནག་ཚོགས་གཙང་སེལ་བྱས་ནས་ངན་པ་རྩ་འཇོམས་བྱེད་ཟེར་བ་ལ་སོགས་པ་ད་འདི་འདྲ་གི་ལས་འགུལ་གཞི་རྒྱ་ཆེན་པོ་ཞིག་སྤེལ་བཞིན་པ་འདི་ད་ཉེ་ཆར་གསར་ཤོས་དེ་ལ་ད་མཚོ་སྔོན་ཞིང་ཆེན་གི་ད་སྐྱེ་དགུ་མདོ་ཡོད་ས་གི་ཡུས་ཧྲུའུ་གི་ས་ཁུལ་དུ་ན་ཡང་ཅིག་ལས་འགུལ་འདི་ནང་དུ་མི་མང་པོ་ཅིག་འཛིན་བཟུང་བཀག་ཉར་དང་ཅིག་ཁྲིམས་ཆད་བཅད་ཡོད་ས་རེད་ཁྲིམས་ཆད་བཅད་ཡ་དེ་གི་སྐོར་ནས་གནས་ཚུལ་ངོ་སྤྲོད་ཅིག་བྱས་ན།

དེ་འགོ་གཙོ་ཡིན་གྱི་ན་ད་འགོ་གཙོ་ཁོ་ཚོ་གྱི་ནང་ནས་ཡིན་གྱི་ནོ་ཙེ་ཡིན་གྱི་ན་ད་ང་ཚོ་ནག་ན་རུ་ཁག་རེད་དོ་ག་ད་རྒྱ་ནག་གི་ཧད་ན་དེ་ཧྲེ་དོ་གླ་ཀུ་ནོ་ཧྲེ་ཧྲེ་ད་ད་སྡེ་བ་གི་ནང་ན་ཧྲེ་ཧྲེ་དང་པོ་ཉེ་བ་གསུམ་པ་དེ་གི་རུ་ཁག་ཚོ་ཁོ་རེ་སོ་སོ་ནང་གི་རུ་ཁག་ར་རེད་ཨོ་ད་དེ་ནང་གི་ད་དོན་ཐང་སྡེ་བ་རུ་ཁག་ལྔ་བ་གི་ཨ་ནི་ད་ད་ནག་གི་དེ་འགོ་གཙོ་གཞོན་པ་དོ་ཁོ་རེད་འདུག

ལྐོག་ཚོང་བྱས་དང་ནི་ཁུ་བཟོ་མི་དང་ཉེས་དོན་མང་མང་གི་བཀལ་ཡོད་གི་ད་ཡིན་ན་ད་ནང་བཞི་གོང་དེར་ད་ནང་ང་ཚོ་གི་འདི་ནས་རྒྱུས་ལོན་བྱས་བ་ལྟར་ན་ཕ་ཁྱིམ་ཉིད་དུ་ནི་ད་ལྟ་གི་ཚོགས་པ་དེ་ནི་གང་དང་གང་ཡིན་ན་ར་ད་རང་བྱུང་གི་ཁོར་ཡུག་དེ་ལ་སྲུང་སྐྱོབ་བྱས་ནི་ཡིན་པ་དེ་ཧ་ཅང་ས་ར་དགའ་ར་རེད་འདུག། འདིར། རང་བྱུང་ཁོར་ཡུག་ལ་སྲུང་སྐྱོབ་བྱས་ནས་གཅིག་གཏེར་ཁ་སྔོག་འདོན་ལ་སོགས་པ་ལ་ངོ་རྒོལ་བྱེད་ཡ་དང། ཡང་གཅིག་རྒྱ་ནག་གཞུང་འབྲེལ་གྱི་གཅིག་ཚོགས་པ་དང་དེ་ཚོ་ལ་སོགས་པ་ཡོང་ནས་ས་ཆ་ལེན་པའི་སྐབས་སུ་གཅིག་ས་ཆ་དེ་ལ་ཡང་གཅིག་གོང་ཚད་རྒྱག་ཡ་དང་གཅིག་ས་གནས་མི་མང་གི་ཁེ་ཕན་གྱི་ཆེད་དུ་ལས་ཀ་བྱེད་མཁན་དེ་འདྲ་རྐྱང་རྐྱང་ཨེ་ཡིན། ད་ལྟ་གི་རྒྱ་ནག་གི་གཞུང་འབྲེལ་གྱི་གནས་ཚུལ་གྱི་ནང་ལྟར་ན་ཡང་ང་ཚོ་ག་རེ་ཧ་གོ་གི་འདུག་ལབ་ན་དེ་ཚོགས་པ་དེ་ཉིང་ཁུ་གཅིག་ཞིག་བཞེངས་དགོས་ནི་འགྱིས་ན་ཨ་ནེ་ཁོ་ཚོ་སྔོན་མ་ད་ལྟ་གི་དེའི་ནང་ཆེན་རྫོང་མི་རིགས་སློབ་འབྲིང་གཉིས་བ་གི་ཨ་ནེ་དེའི་སློབ་གྲྭ་ལྟ་བུ་སྐོར་འཛུགས་སྐྲུན་གཉིས་སྐོར་དུ་ཐག་བཅད་ཡིན་ད་ལྟ་ད་ཁུ་བྱུག་གི་བྱ་རྒྱུ་ད་ད་རྒྱལ་ཁབ་གི་ཅིག་ད་ཨར་ལས་འཛུགས་སྐྲུན་གི་ད་མཁོ་བའི་ལག་ཆ་དང་ཨ་ནེ་དེའི་དུ་སར་དབོར་འདྲེན་བྱེད་པའི་སྐབས་ལ་ཨ་ནེ་ཁོ་ཚོ་ད་ལྟ་གི་ཚོགས་པ་དེའི་ངོས་ནས་ཨ་ནེ་ད་ལྟ་གི་ཁུ་བོ་པའི་དབོར་འདྲེན་བྱེད་མ་བཅུག་ད་ཐེངས་ཨ་ནེ་རྒྱལ་ཁབ་གི་ད་ལྟ་གི་འཛུགས་སྐྲུན་དེ་ལ་ད་འགོག་རྐྱེན་བཟོས་དང་ངོ་སྤྲོད་བྱས་ཡོད་པ་དེ་བལྟས་ན་ད་ལྟ་ཞུ་བཞེས་དཀོན་ནོ་ད་རང་བྱུང་ཁོར་ཡུག་ཡིན་ན་ཆོག་ད་རྒྱ་ནག་གཞུང་གིས་འཇར་དྭངས་སྲུང་འོག་གི་ས་ཆ་མང་བཟོས་ནས་ད་ད་རྒྱལ་ཁབ་ཀྱི་རང་བྱུང་སྲུང་སྐྱོབ་ཁུལ་ཡིན་ན་ཆོག་གོ་རྒྱལ་ཁབ་སྤྱི་གླིང་ཟེར་དུས་འདི་མོ་གི་འོག་ཏུ་མང་མང་ཤང་མང་པོ་གི་འོག་ནས་ཨ་ནི་མང་ཚོགས་ཀྱི་ས་གནས་དུ་ཡར་གཞུང་བཞེས་བྱས་ཡ་ད་ཡང་མང་ཚོགས་ཀྱི་ས་གནས་དུ་མང་ཚོགས་དེ་ཧར་ཧར་གནས་སྤོར་བཏང་ཡ་ཨ་ནི་དེའི་ས་ཆ་ནས་ད་ཅིག་ཆུ་གློག་ཡིན་ན་ཆོག་གོ་རང་བྱུང་གཏེར་ཁ་ཡིན་ན་ཆོག་གོ་འདི་མོ་གི་རིགས་སྔོག་འདོན་བྱེད་ད་མར་རྒྱ་ནག་ཡིན་ན་ཆོག་གོ་ད་རྒྱ་དམར་ཁོ་རང་ཚོ་གི་ཁེ་ཕན་ལ་ཨ་ནེ་ད་ཅིག་པའི་སྒོ་ནས་རེད་སྐྱེལ་འདྲེན་བྱེད་གི་པ་དང་ཐོན་སྐྱེད་བྱེད་གི་ཡོད་པ་དེ་ཧ་ཅང་གསལ་བོ་རེད་དེ་དེ་ཡང་ཡིན་ན་ད་ལྟ་གི་རྒྱ་ནག་གཞུང་འབྲེལ་གི་གནས་སྟེགས་དེ་དེ་ན་ད་ལྟ་གི་དེར་གནས་ས་གནས་དེ་ཡང་འཛུགས་སྐྲུན་མང་པོ་བྱེད་གི་སྐོར་པ་དེ་ཧ་ཅང་ས་ར་དགའ་ར་རེད་འདུག། ལགས་སོ། པདྨ་རྒྱལ་ལགས་ད་དམ་ཐལ་གྱི་ཁོང་ཚོ་ལ་ཡང། ད་ཁྱེད་རང་གོང་དུ་གསུངས་ནང་བཞིན་ཁོང་ཚོ་ཁོར་ཡུག་སྲུང་སྐྱོབ་ཀྱི་ཚོགས་པ་གཅིག་ཡིན་པ་ཡིན་པས་ནས་རྒྱ་ནག་གཞུང་གི་ཉེས་འཛུགས་བྱེད་ཡག་ལ་ཡར་ད་ནག་ཚོགས་ཀྱི་རྩ་འཛུགས་བྱེད་པ་དང་དེ་ག་ནང་བཞིན་སྡེ་མིའི་ལས་དོན་ལ་ཁ་ལོ་སྒྱུར་བ་དང་སྤྱི་ཚོགས

དཀའ་ངལ་ཆེ་ཤོས་དེ་རེད། ད་དེ་ནས་བྱས་ན་ན། དཀའ་ངལ་ཁོ་ཚོ་ཆ་རྐྱེན་ཁྱབ་གདལ་དང་དམིགས་ཡུལ་ལྡན་པ་ལ་ཆ་རྐྱེན་ག་རེ་བཏོན་ཡོད་རེད་ལབ་ན། དེ་ནི་བོད་གི་རིག་གཞུང་དང་འབྲེལ་བ་ཡང་ན་ནང་ནང་སེམས་ནང་ཆོས་དང་འབྲེལ་བ་ཡང་ན་ད་ལྟ་བཤད་བྱའི་སྐོར་ནི་ཁོར་ཡུག་སྲུང་སྐྱོབ་དང་འབྲེལ་བ་ཡང་ན་ཐ་ན་སྐད་དང་རིག་གཞུང་གི་གནས་ཁུལ་ལོ་ཅིག་ད་གཞུང་འབྲེལ་མ་ཡིན་པ་སྒང་ནས་ཚོགས་པ་དང་ཡང་ན་མི་སྒེར་གྱི་ངོས་ནས་དང་བླངས་བྱེད་དགོས་ནོ་འདི་ཚང་མ་ལ་སོགས་པ་ཚང་མ་ད་ནག་ཚོགས་དང་ཨ་ནེ་རྒྱལ་ཁབ་ཀྱི་ད་ཅིག་སྲིད་བྱུས་དེ་ལ་ཨ་ནེ་ད་ངོ་རྒོལ་བྱེད་དགོས་ནོ་དང་ཆུང་གིས་ཀྱི་རྣམ་པ་ཡིན་པ་དེ་ཁོ་ཚོ་ད་འདྲ་གི་ནག་ཚོགས་བྱེད་ཀྱིན་དགོས་དེ་དོན་ཚན་རེ་རེ་རེ་རེའི་ནང་ན་ཁོ་ཚོ་གསལ་བོར་བཏོན་ཡོད་བ་རེད། དེ་བྱེད་ཅིག་དགོས་ན་ད་ད་དཀའ་ངལ་ག་རེ་བྱུང་དགོས་རེད་ལབ་ན་ད་དངོས་གནས་བྱས་ན་ཅིག་ས་གནས་མང་ཚོགས་ཟིག་ལ་ཨ་ནེ་ཅིག་ད་རྒྱལ་ཁབ་ཀྱི་འཛུགས་སྐྲུན་དུ་ཀྱི་རེད་ས་གནས་མང་ཚོགས་རང་གི་མང་ཚོགས་དེ་ལ་ཅིག་སྐྲ་སེན་ངོ་མ་ཟིག་འཕྲད་བཏང་ན་ར

བའི་ནང་གནས་ཁུལ་དུ་ལག་བསྟར་བྱས་ཡོད་རེད་དེ། ལག་བསྟར་བྱས་དུས་གང་ལ་ད་ཞང་ལྗོངས་རྔ་བོད་ཀྱི་ས་གནས་ཀྱི་གནས་ཚུལ་གཞིར་བཟུང་ནས་གནས་བབ་དང་ད་ས་གནས་ཀྱི་གནས་བབ་དེ་གཞིར་བཟུང་ནས་གནས་ཁུལ་གྱི་དོན་ཚན་མི་འདྲ་བ་དང་ཆ་རྐྱེན་མི་འདྲ་བ་དག་ཚང་མ་ནང་མ་ར་གཏན་འབེབས་བྱས་ཡོད་གི། དེ་ནས་ད་ད་གཏན་འབེབས་བྱས་ནས་ད་ད་ད་ལོ་གི་ཉིས་སྟོང་བཅུ་དགུ་གི་ཕྱི་ཟླ་ལྔ་བ་རུ་གོ་ད་ཧ་ལམ་ལོ་གཅིག་ཟིན་འགྲོ་གི། དེའི་བར་ལོག་དེ་ལ་ནི་ཀྲུང་དབྱང་ནས་མ་ར་ཡི་གེ་ཡོང་དུས་དེ་ནས་ད་ད་ལྟ་གི་ནགས་ཚུལ་བྱེད་ཁྱིམ་དུ་ལག་བསྟར་བྱས་ནོ་གི་གྲུབ་འབྲས་དེ་ལ་ད་ད་ཁུལ་དུ་སྐོར་ཞིབ་གི་ཚོགས་ཆུང་མ་ར་བཏང་དེ་ལ་གཞི་འཛིན་གྱི་སྒང་ལ་ཨ་ནི་གྲུབ་འབྲས་མང་པོ་ཞིག་ཐོན་མེད་ཁུལ་འདི་ད་ལྟ་ན་གི་ནགས་ཚལ་བཞད་ཁྱིམ་དེ་ཡང་བསྐྱར་ཤུགས་ཆེ་རུ་བཏང་དགོས་གི་ལབ་ནས་ཨ་ནི་ཉིས་སྟོང་བཅོ་ལྔ་གི་ཟླ་ལྔ་བ་གི་ཟླ་མགོ་འདི་ནས་བཟུང་སྟེ་ཨ་ནི་ཞིང་ཆེན་ཁུལ་རྫོང་རིམ་པ་ཚང་མ་ལ་ཨ་ནི་དུས་ཡུན་ཉི་མ་ཉི་ཤུ་རྩ་ལྔ་གི་རིང་དེ་ལ་ཨ་ནི་ད་ལྟ་གི་ནགས་ཚལ་བཞད་ཁྱིམ་གྱི་རྒྱུན་གྱི་དུས་ཚོད་ཤུགས་ཆེན་པོ་སྤེལ་དགོས་གི།

དྲིལ་བསྒྲགས་ཡིན་ན་སྐོར་སྐྱོད་བྱས་བྱས་བྱེད་གར་འགྲོ་གི་ཡོད་པའི་པར་དང་དེ་འབྲེལ་གནས་ཚུལ་མཐོང་ཡག་འདུག་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་ད་རྒྱ་ནག་གཞུང་གི་ལས་འགུལ་དེ་ཚོ་མཚམས་འཇོག་དགོས་པ་དང་ད་ལྟ་བར་དུ་འཛིན་བཟུང་བཙོན་འཇུག་བྱས་པའི་མི་ཚོ་གློད་གྲོལ་དགོས་ཡག་གི་འབོད་སྐུལ་ཞིག་གནང་འདུག་ག་འདི་ནང་ནང་དོན་ག་རེ་ག་རེ་བཀོད་གནང་ཡོད།

ད་ས་ཆ་དག་དངོས་གནས་གི་ཅིག་དཀའ་ངལ་ག་རེ་ཡོད་གི་ལབ་ན་ས་ཆ་དེ་ནས་ནི་ཡི་རང་ཅིག་དངོས་གནས་གི་ཅིག་རྒྱལ་འཛུགས་བྱེད་ཡ་གི་གནས་སྟངས་དག་དུས་གཟིགས་མཐར་ཕྱིན་ནས་འབའ་ཏེ་དངོས་གནས་ཚུལ་རེད་འདུག་ད་ལྟ་རྒྱ་ནག་གི་བཤད་པ་ནང་བཞིན་གི་ཅིག་དངོས་གནས་ཅིག་ཁྱིམ་ཚང་མང་དག་གཏོང་གི་ཡོད་པ་དང་དེ་ནས་ཅིག་བོད་མི་ནང་ཁུལ་ཡི་རང་དུས་གཟིགས་ཅིག་ད་རྙོག་འཛིང་དང་འཁྲུག་འཛིང་གི་རྣམ་པ་དག་ཡོང་གི་ཡོད་པ་དེ་ནི་དངོས་གནས་སྟངས་རེད་འདུག་ད་ང་ཚོ་གི་ངོས་ནས་ཡིན་རྒྱུ་ན་ད་རྒྱ་ནག་གཞུང་གི་ད་ལྟ་གི་ནག་ཆུ་བྱེ་ཆུང་དེ་ཀུན་འདུས་དམིགས་ཡུལ་ཁོ་རང་ཨ་མ་ཁོ་རང་གི

མི་མང་པོ་འཛིན་བཟུང་བྱས་ཡོད་རེད་དེ་ཕྱི་ལོགས་ཁུག་པ་ལ་ཚང་མ་ཧ་གོ་གི་རེད་དེ་བྱས་དུས་ང་ཚོས་བྱས་ན་འགྲོ་བ་མིའི་ཐོབ་ཐང་གི་སྲུང་སྐྱོབ་གནང་མཁན་དང་ལྷག་པར་དུ་ཉེས་མེད་མི་མང་པོ་ཞིག་ཁོ་ཚོ་བཙོན་འཇུག་བྱས་ཡོད་ན་ངེས་པར་དུ་རྒྱ་ནག་གི་ངོས་ནས་བྱས་ན་ཉེས་པ་མེད་པ་གི་ལག་ཁུར་ནས་ཆ་རྐྱེན་མེད་པ་གི་ལག་ཁུར་ནས་ངེས་པར་དུ་བཙོན་གྲོལ་གཏོང་དགོས་ནི་དེ་ང་ཚོ་འབོད་སྐུལ་ཞུ་གི་ཡོད་རེད།